འདི collar གྱི་ཡིན་དང། ང་ཚོ་གོ་ང་གི་རེད་དེ་རག་དོན་གི་མི་འདུག་ཨ་མ་རིང་ཐུང་དེ། ཨ་ནི་འོ་འདི་བྱས་ནས་ད་རིང་ང་ཚོ་གོང་བ་གི་རས་དེ་ཁ་ཁ་ཞིག་བཏོན་ཡ་ཡིན་དེ་རོ། ཨ་ནམ་རྒྱུན་ཡིན་ན་ང་ཚོ་བར་ནས་བཏོན་དགོས་རོ་འདི་རྙེད་ནས་ཨ་ད་ཤུ་གུ་ནང་ལ་སྔོན་མ་སྟོན་ཚར་ཡིན་ཟིན་ཚར་ཡོད་ཀྱི་རེད་ད་ད་རིང་སུམ་ཅུ་ཡིན་དང། ཅིག་ཆུང་བ་ཡིན་ན། ཨ་འདི་ཁྱོད་རང་གི་རིང་ཐུང་ག་ཚོད་དགོས་འདུག་ར་སོ་སོ་གི་ཕུ་ཐུང་གི་ར་རིང་ཐུང་བྱོས་ར་ཁྱོད་རང་ད་མར་རིང་པོ་དགོས་ཡོད་ན་སུམ་ཅུ་བྱས་ཨ་འདི་གི་ཡང་ཆུང་བ་དགོས་ན་ཡང་ཉི་ཤུ་རྩ་ལྔ་རྩ་དྲུག་ཡ་རྩ་བཞི་ག་ཚོད་བྱས་ན་འགྲིག་ར། ཨ་ང་ར་འགྲོ་ཡ་ན་ང་ར་རིང་ཐུང་དེ་ནས་ཡོད་ར་ཨ་ནི་རས་དེ་བ་བྱས་ཡོད། ཨ་ནི་ཕུ་ཐུང་གི་རིང་ཐུང་དེ་ང་ར three four ཅིག་དགོས་ཡོད་ཙང་ཨ་ནི་ངེད་ཀྱིས་དེ་ཆུང་བ་བཞག་ཡོད་ར། ཨ་ནི་འདི་དེ་རས་དེ་ད་ཁྱོད་རང་ཚོ press དང་པོ་ཉིད་ལ་ཡག་པོ་ཅིག་རྒྱག་རོགས་བྱེད་ར།

མར་ག་ཚོད་རིང་པོ་འདུག་ཐུག་ན་ཨ་ནི་ཕུ་ཐུང་འདི་ཡར་བཟོས་ཡོད་རོ། ད་འདི་ལའང་ཕུ་ཐུང་འདི་ཁ་ཁ་ག་ཡིན་རོ་ག་ཅེ་ན་ན་རས་འདི་ཚོད་འདྲ་ཁ་ཁ་ཡིན་ཙང་རོ། ད་ཁྱོད་རང་གིས་ག་ཚོད་རིང་ཐུང་དགོས་དེ་ཡིན་རེད། ད་ང་ར་ཏོག་ཙམ་མར་རིང་ཐུང་འདི་བཅུ་དགུ་ཉི་ཤུ་ག་ཚོད་བྱུང་ན་འགྲིག་གི་ར། ད་ཡིན་ནའི་ང་རང་གིས་ད་ལྟབ་རྩེག་རྒྱག་ཡག་འདི་གི་རིང་ཐུང་འདི་ང་རང་གིས་བཅུ་གཉིས་མར་རིང་ཐུང་བྱས་རོ་འོ་འདི་བཅུ་གཉིས་བཞག་ཡོད་རོ། ཁྱོད་རང་གི chest བཞི་བཅུ་ཡིན་ན། ཁྱོད་རང་གི chest བཞི་བཅུ་ཡིན་ན་ཨ་འདི་ལ་ཨིན་དྲུག་འཐོལ་པ་བཞག་ནའི་འགྲིག་རེད་ལྔ་དྲུག་བདུན་ག་ཚོད་འཐོལ་པ་བཞག་ནའི་ཁྱོད་རང་འདོད་པ་རེད། ཨ་ནི་བཞི་བཅུ་ཡིན་ན་བར་ནས་བྱས་ན་ཉི་ཤུ་ཨ་འདི་ག་ལ་བཅུ་བཞག་ར divide by four བྱེད་དགོས་རོགས་ཨ། ང་ཚོ་བཞི་ལ་ལྟབ་རྩེག་བཞི་ཡོད་ཙང། བཅུ་སླེབས་རེད་དེ་ཡིན་ནའི་ངེད་ཀྱིས་འདི་ལ་ནི་སོ་སོ་གི་འདོད་པ་རེད་འཐོལ་པ་བཞག་དུས་ཨ་ནི་བཅུ་གཅིག་བཅུ་གཅིག་ཕྱེད་ཀ་ཨ་བཅུ་གཉིས་བཞག་ཡོད་རོ། ཨ་བཅུ་གཅིག་ཕྱེད་ཀ་བཞག་ནས་ཡིན་རོ། ཨ་ཕྱེད་ཀ་ཨིན་ཇི་དེ་ང་ཚོ་གི་ནང་ལོགས་ལ་བཀུག་པའི་ཆེད་དུ་རེད། ད་ཡང་ད་ཨིན་ཇི་ངེད་ཀྱིས་དེ་ལ་བཅུ་གཉིས་ནས་བཞག་ཡོད་རོ། བཅུ་གཉིས་ནས་བཞག་ཡོད། ཨ་བཅུ་གཉིས་ཞེས་ག་ཚོད་ཆགས་ཀྱི་རེད་ཁྱོད་རང་རོ། བཞི་བཅུ་ཞེ་དྲུག་རོ།

ཨ་ནི་འདི་ཚུར་བཞག། ཨིན་ཕྱེད་ཀ་ཅིག་ཚུར་བཞག་དེ་རོ། ཨ་འདི་ནས་ནི་གུང་མ draw བྱེད། རོ། ཨ་ནི་འདི་ཁ་ཐུག join བྱེད། ཁྱོད་རང་གིས་ཐིག་ཤིང་གིས་རྟགས་བརྒྱག་རོ། ཨིན་ཕྱེད་ཀ་འདི། ཨིན་ཕྱེད་ཀ་འདི་ཚུར་ཡོང་གི་འདུག།

བྱ་རེད་དེ་བྱེད་རོགས་ཨ་ནི་འདི་གང་དེ join བྱེད་བྱེད། ད་ང་ཚོ་ལ་གོང་བ་ཅིག་དགོས་རེད་ཨ་ནི་ང་ཚོ་ལག་པ་ཕུ་ཐུང་ཅིག་དགོས་རེད་བ། ད་ཡང་ད་ཨིན་ཇི་སུམ་ཅུ་ཡིན་ཙང་ཨ་ནི་ང་རང་གིས་དེ་གོང་བ་དེ་བར་ནས་འཐོལ་པ་བཏུབ་མེད་ཙང་རེད་བ། ཨ་ནི་འོ་འདི་བྱེད་ནས་ངེད་ཀྱིས་ག་རེ་ཁ་ཁ་ཅིག་ནས་ཡིན་རེད་བ་ང་རང་གཉིས་ནི་ད་རས་དེ་བག་ཙམ་དུ་བ་སུམ་ཅུ་རང་མ་ཞིག་མི་འདུག་ཞེང་ཁ་དེ་ཨ་ནི་འོ་འདི་བྱེད་ནས་རེད་བ། གཞན་དག་ཕལ་ཆེར་ལ་ང་ཚོ་བཞི་བཅུ་སླེབས་རེད་རེད་བ། ཡིན། ཁ་ཤས་ཡང་བཞི་བཅུ་ལས་མང་བ་ལེན་གྱི་དེ་འདྲས་ཡོད། ད་སོ་སོ་གིས་རིང་ཐུང་ཞེ་དྲག་ཨིན་ཆི་བཟོ་ཡས་ཡིན། ཨ་ནི་ང་ཚོ་གི། ད་ལྟ་ང་ཡི་རིང་ཐུང་དེ་ཨིན་ཆི་ཉི་ཤུ་ཡོད། ཨིན་ཆི་ཉི་ཤུ་མ་རིང་ཐུང་དེ། བཅུ་དགུ་ཉི་ཤུ་བར་རེད། ཁ་ཤས་ཡང་ཕྲུ་གུ་བཟོས་ཡོད་ན་ད་ལི་རེད་ཨིན་ཆི་རིང་ཐུང་ཞེ་དྲག་དགོས་མེད་ན་ཨིན་ཆི་བཅུ་དེ་ང་ཚོ་ཀོ་ལེར་ལ་དགོས་ཡོད་ཤག་རེད་བ། ཀོ་ལེར་ལ་བཅུ་དགོས་ཡོད་ཙང། ཡ་ཏི། ཉུང་ང་དགོས་ན་དགུ་དགོས་ཡོད་ཙང་ཨ་ནི་ཁྱོད་རང་གིས་ག་ཚོད་ཤག་ཤག་རེད་བ།

ཚིག་དེ་ལྟར་བརྒྱབ་ནས་ནི། ཁྱོད་རང་གིས་འདི་སྤོ་བའི་གིས་ནི། ཡག་པོ་བཞིན་བཏུབ་རོགས་ཞེས་རོ། ཨ་ཅག་ངས་དང་པོ་ཐེངས་དང་པོ་དེ་ཚོ་ལ་ནི་ཁྱོད་རང་གིས་རས cotton ལ་བཟོ་ཐུབ་ན་ཡག་པོ་ཡོད་རེད། ཨ་གཞན་དག་རེད་དེ་འདྲ་ཡིན་ན་ཡར་ལ་ག་ལེ་གི་དེ་ཚོ་ཚང་མ་ག་བ་ག་ས་ལ་ཡང་འཁྲུག་འདུག་གདའ། དེ་ཚོ་ཡིན་ན་ཏག་ཏག་དེ་ཡི་ར་འདྲ་རོ་ཨ་སྦྱང་ཡས་དང་པོ་དེ་ཚོ་ལས་འདའ། ཨ་ཡག་པོ་ཤེས་པ་དེ་ཚོ་ནི་རྗེས་ལ་ཨ་ནི་འདི་སྒང་ལ Advance ཁྱོད་རང་རས་ཆ་ག་འདྲས་ཡིན་ནས་ཁྱོད་རང་བཏུབ་ཐུབ་རེད།

ད་ང་ད་ཕུ་ཐུང་དགོས་ཡོད་ཙང་ཨ་ནི་ཕུ་ཐུང་གི་ད་དེ་རས་ཆ་དེ་ད་དེ་རང་ཀོ་ལོ་རང་ནས་བཏོན་ཡིན་ར། ཨང་ཀོ་ལོ་དེ་ད་དེ་ཁྱོད་རང་གི་ཟིག་རེད་དེ་ཀོ་ལོ་ལ་ཆ་དོད་རེད་ར། ཀོ་ལོ་གི་ག་འདྲི་ཟིག་རྒྱག་དགོས་མིན་དེ་ཟུར་ལ་ཐག་རྒྱག་གིར་བ། ལའང་འདི་ད་ངེད་ཀྱི་རྗེས་བརྙན་ཐུང་དེ་ན་ན་ངེད་བཟོ་ཡས་ཀྱི་སྐོར་ལ་ཞུ་ཡས་ཡིན་ར། ཨང་ད་དེ་ཁྱོད་རང་ཚོ་ད་བཏུབ་པའི་སྐོར་ལ་ཡིན་ད་ཁ་སང་ཤུ་གུ་སྒང་ལ་ཡག་པོ་སྦྱང་ཡོད་ཀྱི་རེད་ཁྱོད་རང་ཚོ།